ཨ་ནི་ཀོང་ཕྲུག་ལ་ལས་དེ་ས་ཆ་འདི་ག་རེ་རེད་ལབ་ན་ང་ཚོ་ཁ་བྱང་བཞག་ས་རེད་ད་ང་ཚོ་འདི་ཧྥ་རན་སི་ལ་སླེབས་ན་མི་འདི་ཁ་བྱང་བཞག་བ་རེད་ཨ་ནི་ཤུ་གུ་ཀའོ་རྨ་ཆ་གཉིས་འདི་ཁ་བྱང་བཞག་བ་རེད་ཤུ་གུ་ཀའོ་ཆ་འདི་ཁ་བྱང་བཞག་བ་རེད་ཨ་ནི་ཤུ་གུ་ཀའོ་ཆ་འདི་ཁ་བྱང་བཞག་ས་གཉིས་བ་དེ་ཀོང་ཕྲུག་སེན་ཏེ་ན་རི་ཆགས་བ་རེད་ཨ་ནི་ཀོང་ཕྲུག་སེན་ཏེ་ན་རི་ལ་ཨ་ནི་ཅུག་པུ་མེ་ཡང་ཁ་བྱང་བཞག་ས་མང་པོ་ཡོད་རེད་ལེ་མེ་ཡོད་རེད་ཨ་ནི་ཁྲེལ་ཡོད་རེད། མང་པོ་ཡོད་ར་མོ་ལང་ལ་ཁ་བྱང་བཞག་ཡོད་ར། མང་པོ་ཡོད་རེད་བ་ཐེར་ང་ཀོན་ཕོ་སན་ནེ་རི་ཁ་བྱང་བཞག་ཡོད་ར་གལ་སྲིད་ཁྱེད་ཚོ་ཁང་པ་འགྲོ་ར་ན་ཨ་ཀོན་ཕོ་སན་ནེ་རི་ཁ་བྱང་བཞག་མ་སོད་ས་ནང་འགྲམ་ལ་བཞག་ན་འགྲོ་གོ་རེད་ཡ། ད་སོག་ཏི་ཕ་ནི་བྱེད་རེད། ཨན་ག་དུ་སོག་ཏི་བྱེད་ས་ནི་ཡ་ཨན་ཁབ་ཏུ་ལག་པ་གཡས་པ་ལག་པ་གཡས་པ་འཆོར་འདྲེ་རེད། གལ་སྲིད་ཁྱེད་ཚོ་སན་ནེ་ནོ་རི་ཐང་པ་དང་པོ་ལི་ཡོད་ན་ཨན་ང་ཚོས་ཏིས་སྟོན་གྱི་ཡོད་ར།

པོ་དག། ད་ངས་ངའི་ལབ་པ་ནང་བཞིན། ད་ངས་ང་ལབ་པ་ནང་བཞིན་རེད་ར། ག་དུས་ཡིན་ན་ང་ཚོ་མི་དེ། མ་དེ་བ་དག་གིས་ཟས་ཀྱང། མ་དེ་བ་དག་ནས་ཁ་ཐུག་ལ་རེད་མ་རེད། ཁ་ཐུག་ལ་ཨ་ནི་འདི Conflans Sainte Honorine གི། Building འདི་ག་ལ་རེད་ལབ་ན་ཕེ་ཁ་ཐུག་ལ་རེད། ཕེ་ཇི་དོ། That one དེ zoom བཏང་ད། ཨོ་འདི་ང་ཚོའི Sainte Honorine གི building གི་ལྕགས་སྒོ་རེད། ད་འདི་ལ་འདི་ནང་ལོགས་ལ་ཡང་སྨན་ཁང་ཡོད་རེད building འདི་ཡོད་རེད་ཨ་ནི་ཁ་བྱང་བཞག་ས་གི་འོ་འདི་ཡོད་རེད་རང་ངེས། ང་ཚོ་ཕྱིས་སུ་མི་དེ informative vlog མང་པོ་སླེབས་ཀྱི་རེད་ཨ་ནི་ལུང་པ་ང་ཚོ་སྟོན་ཡིན་ག་རེ་ག་རེ་ཡོད་རེད་ཨོ Paris ནང་ལོགས་ལ་ས་ཆ་ག་རེ་ག་རེ་གལ་ཆེན་པོ་རེད་ཚང་མ་སྟོན་ཡིན་བྱས་ཙང་རིམ་པས་རིམ་པས་བྱས་ཙང་སྟོན་ཡིན།

ལྗང་ས་ཡོའོ་ཧྥོང་མོ་ཤེན་ལན་ཀྲེན་ནིང་སེན་ཀྲལ་རོ་ལ་ཏང་དང་ལན་ཞུ་ཨེ་རོའོ་དེ་མིན་འདི་རེད། སྙི་བ་འདི་ལ་བ་ནི་གང་ལེའོ་དང་དེ་རང་ཡོད། ཧྥ་རན་སི་ལ་ཡང་ཨེ་ག་ས་ལ་ནི་ཀ་ཧྥ་ལ་ཡོད་ར། འདི་དེ་རང་ཡོད་རེད་འདི་གང་ལ་རྫོ་བ་དང་ཧྥ་རང་ཨེ་ག་ས་ལ་ནི་ཁྲི་ཡོད་ར། འོ་དེ་ལ་དང་པོ་ནི་ལ་ཀ་ཧྥ་ལ་ཡོད་རེད་ཤུ་གུ་འབྲི་བ་དང་ཨ་ནི་ཀ་ཧྥ་ལ་ཡོད་ནི་ཚོགས་པ་ཅིག་ཡོད་ར་འོ་དེ་ཡང་ཚོ་ལ་པི་ཤ་ཀྲི་ཡོད་རེད་ཡོ་རོ་བཞི་བརྒྱ་ལྔ་བརྒྱ་སི་ཀྲི་ཡོད་ར།

བོད་པ་ལ་དེ་དམིགས་བསལ་འདྲ་པོ་ཅིག་ཡོད་ལ་བོད་པ Majority བོད་པ་ལ་ཁོང་ཚོ་ཡི་ཁ་བྱང་སྤྲད་ཀྱི་ཡོད་ཡིན་ནའི་ཁ་ཆེ་དང་ནག་རིགས African མི་ནི་ཁ་ཆེ་མི་ནི་ལུང་པ་གཞན་པ་ནས European ལུང་པ་གཞན་པ་ནས་དེ་ལ་སྐྱབས་བཅོལ་ཞུ་གི་ཡོད་སླེབས་མཁན་དེ་འདྲ་ཡོད་ར་ཁོང་ཚོ་ལ་ཡང་ཁ་བྱང་སྤྲད་ཀྱི་ཡོད་རེད་ཡིན་ན་ཡང་བོད་པ་ལ་དེ་དམིགས་བསལ་ཡོད་རེད་ལ་ནི་བོད་པ་མང་ཤོས་དེ་སླེབས་ཀྱི་ཡོད་རེད་ནི་ཁ་བྱང་ཡང་རག་ཡང་རག་གི་ཡོད་རེད་ཨ་ནི Conflans གི་ད་ཚོགས་པ།

དེ་ལ་སླེབས་ན་ཡང་མཚམས་མཚམས་བོད་པ་ལས་ཨ་ཆེན་ཡིན་འདྲ་པོ་འདུག་ནང་ལ་ཨ་ནི་སོ་སོ་སྐད་མ་ཤེས་ན་ཡང་ཨ་ནི་དེ་ལ Majority ཚང་མ་ཨིན་ཇི་སྐད་རྒྱག་གི་ཡོད་ར་འོ་བྱས་ན་ཏོག་ཙམ་ལས་སླ་པོ་ཡོད་རེད་ལ་ནི་ཨ་ནི་བོད་པ་མང་ཤོས་དེ་སླེབས་ཀྱི་ཡོད་རེད་གཞན་མིན་ན་གཞན་པ་ཁ་བྱང་བཞག་ས་མང་པོ་ཡོད་ར་འོ་དེ་ཚོ་འགྲོ་ན་ཁྱད་པར་ཡོད་མ་རེད་འདྲ་པོ་འདྲ་རྐྱང་རེད་ར་ཁོ་ཚོ་ཡི་རོགས་པ་ཡང་བྱེད་རེད་ཡིན་ནའི་སྐད་གི་ཐོག་ནས་ཏོག་ཙམ་དཀའ་ལས་ཡོད་རེད་ད། འདི་དེ་ཁྱོད་ལ་ཡང་ག་ལ།

ཀྱིས་ང་ཚོ་དོན་དག་ཚང་མ་བསྒྲུབས་ར། ལས་ཀ་ཚེ་ས་ད་ཏི་སྐྱིད་པོ་གཅིག་བཏང་ར་ཨ་ནི་སྐོར་ར་གཅིག་རྒྱབ་འཆམ་འཆམ་གཅིག་འགྲོ་ཨ་ནི་གཟའ་སྤེན་པ་ནས་འགྲོ་ཡ་མི་འདུག་མང་པོ་མང་པོ་ཆུ་ཚོད་དགུ་པ་བར་གཅིག་པོ་རེད་ཤག་ཨ་ནི་ཉི་མ་གཉིས་དུས་ཚོད་ཡོད་དུས་སྐྱིད་པོ་བཏང་ཤོག་མ་རེད། ཨ་ནི་གཟའ་སྤེན་པ་རྗེས་ལ lockdown རེད་ཤག། གཟའ་སྤེན་པ་ནས་བདུན་ཕྲག་གཉིས་རིང་ག་ཨ་ནི་ཏི་ས་དགོང་དག་ཆུ་ཚོད་དགུ་པ་ནས་ཞོགས་ཀའི་ཆུ་ཚོད་དྲུག་པ་བར་དུ curfew རེད་ཤག།

ཨ་ནི curfew ལབ་དགོས་རེད་འོ་དེ་ལ་ནི་ཆུ་ཚོད་དགུ་པ་ནས་ཆུ་དགོང་དག་ཆུ་ཚོད་དགུ་པ་ནས་ཞོགས་ཀའི་ཆུ་ཚོད་དྲུག་པ་བར་དུ་རེད་ཤག་ཨ་ནི་ཁྱོད་རང་ཚོ་ཧ་གོ་ཡོད་ན་དཔེ་ཡག་པོ་རེད་ཧ་གོ་ཡས་མེད་ན་མི་ཚང་མ་ལ message སྤེལ་རོགས་གྱིས། ཨ་ངའི་སོ་ཏྲ་དེ་ཏོན་ཏོན་ཆིན་ཨན་ཆིན་ཏོན་ཨ་ངའི་སོ་ཏྲ་དེ་ཁོ་རང་ཡིན་ཉོས་རེད་ཡག་ཁོ་པོ་རང་རྡེ། ཆོས་རེད་ག་ལེར་ཁ་འདི་འདུག་ཨན་དེ་རོ་རེད་ད་ལུག་ལུག་ཡོད།